སིད་ནི་ནང་ཡོད་པའི་གྲོང་སྡེ་ཞིག་ཏུ་ཉེ་འཁོར་གྱི་གྲོང་སྡེ་གཞན་ཁག་ལས་ཏོག་ནད་འགོག་ཁབ་མང་བ་བརྒྱབ་ཚར་ཡིན་པ་རེད། སྤྱིར་གྲོང་སྡེ Edmondson Park ནི་གནས་སྐབས་ཉེན་ཁ་ཆེ་བ་ཡོད་པའི་ས་གནས་གཞུང་བཅུ་གཉིས་ལས་གཅིག་གི་ཁོངས་སུ་ཚུད་ཀྱི་ཡོད་ཀྱང་གྲོང་སྡེ་དེར་གནས་སྡོད་མི་མང་བརྒྱ་ཆ་དགུ་བཅུ་ལྷག་ཙམ་ཞིག་ལ་སྨན་ཁབ་དང་པོ་དེ་བརྒྱབ་ཟིན་པ་ཡིན་འདུག་ནིའུ་སའུཐ་ཝེལ་མངའ་སྡེའི་ནང་ཁྱོན་བསྡོམས་ཏོག་ནད་སྨན་ཁབ་ས་ཡ་དྲུག་བརྒྱབ་གྲུབ་པ་དང་ད་མངའ་སྡེའི་ནང་གནས་སྡོད་མི་མང་སྨན་ཁབ་གཉིས་ཀ་བརྒྱབ་ཟིན་པ་རྣམས་ལ་དམ་བསྒྲགས་ལྷོད་དུ་བཏང་འཆར་ཡོད་པ་རེད། མངའ་སྡེའི་བློན་ཆེན་ལྕམ Gladys Berejiklian མཆོག་གིས་ཉེན་ཁ་ཆེ་བ་ཡོད་པའི་ས་གནས་སྲིད་གཞུང་བཅུ་གཉིས་ཀྱི་ཁོངས་སུ་ཡོད་པའི་གྲོང་སྡེ་ཁག་ཏུ་ཉེ་བའི་དུས་སུ་སྨན་ཁབ་རྒྱག་མཁན་ཇེ་མང་དུ་འགྲོ་བཞིན་ཡོད་ཚུལ་འགྲེལ་བརྗོད་གནང་དོན།

དེ་ཡང་ཨེད་མུན་སན་ཕཱག་ནི་ལི་ཝེར་ཕུལ་ས་གནས་སྲིད་གཞུང་འོག་ཚུད་ཀྱི་ཡོད་པ་དང་དེར་སྨན་ཁབ་མང་ཤོས་བརྒྱབ་ཟིན་པའི་ས་གནས་ཤིག་ཡིན་འདུག New South Wales འཕྲོད་བསྟེན་ལྷན་ཁང་ལ་གཞིགས་ན་གྲོང་སྡེ་དེའི་ནང་སྨན་ཁབ་རྒྱག་ཆོག་པའི་མི་ཁྱོན་བསྡོམས་སུམ་སྟོང་བརྒྱ་ཡོད་པ་ལས་མི་བརྒྱ་ཆ་དགུ་བཅུ་ལྷག་ཙམ་ཞིག་གིས་སྨན་ཁབ་དང་པོ་དེ་བརྒྱབ་གྲུབ་པ་ཡིན་འདུག། དེར་བརྟེན་ཨེད་མུན་སན་ཕཱག་ནི་ཉེ་འཁོར་གྱི་གྲོང་སྡེ་དང་བསྡུར་ན་སྨན་ཁབ་བརྒྱབ་ཟིན་པའི་བརྒྱ་ཆ་ཚད་མཐོ་བ་མ་ཟད། མངའ་སྡེའི་ནང་དུ་ཚད་མཐོ་ཤོས་ཅན་གྱི་གྲོང་སྡེ་གཅིག་ཡིན་འདུག་ལི་ཝེར་པུལ་ས་ཁུལ་གྱི་གྲོང་སྡེ་སྤྱི་ཁྱབ Wendy Waller མཆོག་གིས་དེ་གཏམ་བཟང་ཞིག་རེད་ཅེས་ཁོང་གིས་གསུངས་དོན།

དེ་ལྟར་བྱས་ན་སྨན་ཁབ་རྒྱག་འདོད་ཡོད་པ་དང་དེ་རྒྱག་ཐུབ་པ་ཡོང་ངེས་རེད། དེ་མིན་རྒྱུན་རིང་པོ་བང་བསྒྲིགས་ནས་སྡོད་རྒྱུ་དེ་ཐབས་ཤེས་བཟང་པོ་ཞིག་མཐོང་གི་མི་འདུག་མི་མང་ཚོ་རང་ཉིད་ཀྱི་འདོད་པ་ལྟར་སྨན་ཁབ་རྒྱག་པར་སྐྱོད་པ་དང་རྒྱག་ཐུབ་པའི་མཐུན་རྐྱེན་བསྐྲུན་རྒྱུ་ཧ་ཅང་གལ་ཆེན་པོ་མཐོང་གི་འདུག་དེ་ལྟར་བྱས་པ་ཡིན་ཚེ Edmondson Park ལྟ་བུ་ལམ་ལྷོང་ཡོང་ངེས་རེད། དེ་ཡང Edmondson Park གྲོང་སྡེའི་ནང་རིག་གཞུང་སྣ་འཛོམས་པའི་མི་རིགས་གནས་སྡོད་ཡོད་པ་རེད། Australia Bureau of Statistics། ལ་གཞིགས་ན། ས་གནས་དེའི་མི་འབོར་བརྒྱ་ཆ་བཅོ་ལྔ་ཙམ་རྒྱ་གར་བ་ཡིན་པ་དང་བརྒྱ་ཆ་དྲུག་ཙམ་ཞིག Italy མི་རིགས། དེ་བཞིན་བརྒྱ་ཆ་ལྔ་ཙམ་ཞིག་རྒྱ་ཡི་མི་རིགས་ཡིན་འདུག New South Wales རྒྱ་གར་བའི་ཚོགས་པའི་ལྷན་ཚོགས་ཀྱི་འགོ་འཛིན་དང་སྙིང་གི་ཁྱད་ལས་སྨན་པ Yadu Singh ལགས་ཀྱིས་གསུངས་དོན།

དེ་ཡང་འདི་ལོའི་སྤྱི་ཟླ་བཞི་པའི་ནང་རྒྱ་གར་ནང་ཏོག་ནད་ངོ་བོ་ཉིས་འགྱུར་ཅན་གྱི Delta ཞེས་པ་དེ་ཁྱབ་ནས། རྒྱལ་ཁབ་ཀྱི་འཕྲོད་བསྟེན་ལ་གནོན་ཤུགས་ཧ་ཅང་ཆེན་པོ་བྱུང་ཡོད། རྒྱ་གར་ནང་མི་འབུམ་བཞི་དང་སྟོང་ཕྲག་གསུམ་སོ་ལྔ་ལྷག་ཙམ་འདས་གྲོངས་སུ་ཕྱིན་ཡོད་པ་དང། མི་ས་ཡ་གསུམ་སོ་གཉིས་ཙམ་ནད་པ་ཆགས་ཡོད་པ་རེད།

དབུགས་གཏོང་ལེན་རོགས་འདེགས་བྱེད་ཡོ་བྱད་མི་དགོས་པ། ཐབས་རྡུགས་ན་སྲོག་ཤོར་མི་དགོས་པའི་རེ་བ་བརྒྱ་ཆ་དགུ་བཅུ་གོ་གཉིས་ནས་དགུ་བཅུ་གོ་བཞི་ཙམ་ཡོད་པ་སོགས་ཤེས་པའི་ཐོག་སྨན་ཁབ་བརྒྱབ་པ་ནི་ཡ་མཚན་དགོས་པའི་གནས་སྟངས་ཤིག་མཐོང་གི་མི་འདུག་ང་ཚོའི་མི་ཚོགས་ནང་འགན་འཁྲི་ཡོད་པའི་ཐོག་སྨན་ཁབ་བརྒྱབ་ཡོད་པས་དགའ་སྤོབས་ཆེན་པོ་འདུག། ཡང Navroz Singh ལགས་ནི Edmondson Park ནང་གནས་སྡོད་ཡོད་པའི་རྒྱལ་སྤྱིའི་སློབ་ཕྲུག་ཞིག་ཡིན་པ་དང། ཁོང་གིས་རང་ཉིད་ཀྱི་ནང་མི་དང་ཐུག་འཕྲད་ཡོང་བའི་རེ་བ་བཅངས་ནས་སྨན་ཁབ་བརྒྱབ་པ་ཡིན་ཞེས་ཁོང་གིས་གསུངས་དོན།
ང་རང་ཨོ་སི་ཀྲི་ལི་ཡའི་ནང་ལོ་ལྔ་ཕྱིན་སོང། ལོ་ལྔ་ནི་དུས་ཡུན་ཧ་ཅང་རིང་པོ་རེད། དེར་བརྟེན་ད་ལོ་ང་རང་ཕ་མ་ཐུག་པར་འགྲོ་ཐུབ་པའི་རེ་བ་བྱེད་ཀྱི་ཡོད། འོན་ཀྱང་སྨན་ཁབ་བརྒྱབ་མེད་ན་འགྲུལ་བཞུད་ཆོག་གི་མེད་པས་ང་རང་ཨོ་སི་ཀྲི་ལི་ཡའི་ཕྱིར་འགྲུལ་སྐྱོད་ཐུབ་པ་དང། ཡང་དེར་དཀའ་ངལ་མེད་པའི་ཐོག་ཕྱིར་ལོག་ཐུབ་ཆེད་སྨན་ཁབ་བརྒྱབ་མི་དགོས་པའི་རྒྱུ་མཚན་གང་ཡང་མཐོང་གི་མི་འདུག་ཡང་དེ་བཞིན Navroz Singh ལགས་ཀྱིས་རྒྱུ་མཚན་གཞན་ཞིག་ནི་རང་ཉིད་ཀྱི་སྤྱི་ཚོགས་ལ་ཕན་ཐོགས་ཆེད་སྨན་ཁབ་བརྒྱབ་པ་ཡིན་ཞེས་ཁོང་གིས་གསུངས་དོན།

འདས་པའི་ཆུ་ཚོད་ཉི་ཤུ་རྩ་བཞིའི་ནང་ཚུད་ལ New South Wales ནང་ནད་པ་གསར་པ་བརྒྱད་བརྒྱ་བརྒྱད་ཅུ་གྱ་གཉིས་ཐོན་ཡོད་པ་དང་མི་གཉིས་འདས་གྲོངས་སུ་གྱུར་ཡོད་པ་རེད། གནས་ཚུལ་དེ་ནི SBS གི་གསར་འགོད་པ Arianna Lucente ལགས་དང Jennifer Scherer ལགས་གཉིས་ཀྱིས་ཕྱོགས་སྒྲིག་གནང་བ་དང་ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས་ང་ཚོའི་ལེ་ཚན་ལ་གསན་པར་བཀའ་དྲིན་ཆེ།